འདས་པའི་ལོ་དྲུག་ཙམ་ཞིག་གི་རིང་བལ་ཡུལ་ནང་རྒྱ་ནག་གཞུང་གིས་རེ་བ་བྱས་པ་ནང་ལྟར་གྱི་སྲིད་འཛིན་ཞི་ཅིན་ཕིན་གྱི་རྒྱུད་གཅིག་ལམ་གཅིག་ཟེར་བའི་ལས་འཆར་དེར་རྒྱ་སྐྱེད་ཞེ་དྲག་མ་བྱུང་བའི་རྗེས་སུ་ད་ཆ་རྒྱ་ནག་གཞུང་གིས་བལ་ཡུལ་དང་འབྲེལ་བ་རྒྱ་སྐྱེད་གཏོང་རྒྱུ་ལས་བལ་ཡུལ་དང་ཐད་ཀར་ས་འབྲེལ་ཡོད་པ་བོད་ཀྱི་ས་ཁུལ་བོད་རང་སྐྱོང་ལྗོངས་ཟེར་བའི་ས་ཁུལ་ཁག་ནས་དཔོན་རིགས་མངགས་གཏོང་བྱས་ཡོད་འདུག། དེ་ཡང་ལས་འཆར་དེའི་ཐོག་འདི་ཟླའི་ཚེས་བརྒྱད་ནས་བཅུ་གཉིས་བར་བོད་རང་སྐྱོང་ལྗོངས་ཟེར་བའི་དམར་ཤོག་ཚོགས་པའི་དྲུང་ཆེ་སྐུ་ཞབས་ཝང་ཀྲུའུ་ཅུན་ཟེར་བ་དེ་ཡིས་སྣེ་ཁྲིད་སྐུ་ཚབ་ཚོགས་ཆུང་ཞིག་བལ་ཡུལ་ལ་ཆེད་གཏོང་བྱས་པ་དེ་ནི་བལ་ཡུལ་གཞུང་དང་མི་དམངས་ཚོར་འབྲེལ་བའི་བརྒྱུད་རིམ་ཇེ་བཟང་དུ་གཏོང་རྒྱུར་རྒྱ་ནག་གི་ས་ཐོག་ནས་མ་ཡིན་པར་བོད་ཀྱི་ས་ཁུལ་ཁག་ནས་ཐད་ཀར་འབྲེལ་བ་བྱས་པ་ཡིན་ཚེ་ཐབས་ལམ་བཟང་བ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། དེ་ཡང་རྒྱ་ནག་གི་ངོ་ཚབ་དཔོན་རིགས་དེ་དག་གིས་བལ་ཡུལ་གྱི་རྒྱལ་ས་ཀཏ་མན་གྲུའི་ནང་བལ་ཡུལ་གྱི་གནད་ཡོད་དཔོན་རིགས་ཁག་དང་མཇལ་འཕྲད་གྲོས་མོལ་བྱུང་བའི་རྗེས་སུ་བལ་ཡུལ་གྱི་གྲོང་ཁྱེར་ཆེ་ཤོས་ཨང་གཉིས་པ་པོག་རའི་སྤྱི་ཁྱབ་བློན་ཆེན་གྱིས་གཙོས་པའི་འབྲེལ་ཡོད་དཔོན་རིགས་ཁག་དང་མཇལ་འཕྲད་གྲོས་མོལ་གནང་ཡོད་པ་རེད། དེ་ཡང་རྒྱ་བལ་གཉིས་ཀྱི་འབྲེལ་བའི་བརྒྱུད་རིམ་ཁག་གི་ཐོག་ཉམས་ཞིབ་བྱེད་མཁན་ཚོས་བརྗོད་པར་བྱས་ན། རྒྱ་བལ་གཉིས་ཀྱི་འབྲེལ་བ་ཇེ་བཟང་དུ་གཏོང་རྒྱུར་བོད་རང་སྐྱོང་ལྗོངས་མངའ་ཁུལ་གྱི་དཔོན་རིགས་ཁག་མངགས་གཏོང་བྱས་པ་དེ་ཡིས། བལ་ཡུལ་ནང་བོད་དང་ས་འབྲེལ་ཡོད་པའི་ཞིང་ཆེན་ཁག་གི་དཔོན་རིགས་ཚོར་འབྲེལ་བ་སྤེལ་རྒྱུར་སྟབས་བདེ་བ་དང་དགེ་མཚན་ཆེ་བ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་འགྲེལ་བརྗོད་བྱེད་བཞག་བལ་ཡུལ་གྱི་རྒྱལ་ས Kathmandu ནང་བལ་པོའི་དཔོན་རིགས་ཁག་དང་གྲོས་མོལ་སྤེལ་བའི་སྐབས་སུ་རྒྱ་ནག་གི་ངོ་ཚབ་ཚོགས་ཆུང་གི་སྣེ་ཁྲིད་པ་སྐུ་ཞབས Wang Junzheng གྱིས་བརྗོད་དོན་ལྟར་ན། འཚམས་འདྲི་འདིའི་ཐོག་ནས་དེ་སྔ་ཕྱི་ལོ་ཉིས་སྟོང་བརྒྱ་མེད་བཅུ་དགུ་ལོར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་བལ་ཡུལ་ལ་ཕེབས་པའི་སྐབས་སུ་ཕྱོགས་གཉིས་བར་གྲོས་འཆམ་བྱུང་བ་ཁག་དང་ཉེ་བའི་ཆར་བལ་ཡུལ་གྱི་སྲིད་བློན་སྐུ་ཞབས་པུཤ་པ་ཀ་མཱལ་དཱ་ཧལ་རྒྱ་ནག་ལ་རྒྱལ་དོན་འཚམས་འདྲི་ཕེབས་པའི་སྐབས་སུ་གྲོས་མཐུན་བྱུང་བ་ཁག་ལག་བསྟར་ཐུབ་རྒྱུའི་དམིགས་ཡུལ་འཛིན་གྱི་ཡོད་ཅེས་བརྗོད་ཡོད་པ་དེ་དག་ནི་བལ་ཡུལ་གྱི་དཔོན་རིགས་ཚོའི་དབར་རྒྱ་ནག་དང་འབྲེལ་བའི་གནད་དོན་ཐོག་བསམ་ཚུལ་འདྲ་མིན་ཡོང་གི་ཡོད་པ་ཁག་ལ་ལྟོས་མེད་ཐོག་བལ་ཡུལ་གྱི་གྲོང་ཁྱེར་ཆེ་ཤོས་ཨང་གཉིས་པ་ཕོག་རའི་ནང་རྒྱ་ནག་གི་བུ་ལོན་ཐོག་ནས་བརྒྱབ་པའི་རྒྱལ་སྤྱིའི་གནམ་ཐང་དེ་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་རྒྱུད་གཅིག་ལམ་གཅིག་ཟེར་བའི་ལས་འཆར་དེ་ཡི་ཆ་ཤས་གལ་ཆེན་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། གོང་ཞུས་སྤོག་རའི་ནང་གི་གནམ་ཐང་དེར་རྒྱ་གར་གྱི་ཕྱོགས་ནས་འགྲུལ་སྐྱེལ་གནམ་གྲུ་གཏོང་རྒྱུར་ཁས་ལེན་དཀའ་བའི་དོན་རྐྱེན་ཁག་ལ་བརྟེན་ནས་ད་ལན་བོད་དང་ས་འབྲེལ་ཡོད་པ་བལ་པོའི་གན་ད་ཀི་ཞིང་ཆེན་གྱི་སྤྱི་ཁྱབ་སྐུ་ཞབས་སུ་རེན་དེ་ར་པཱན་དེ་ཡིས་སྤོག་རའི་གནམ་ཐང་དེ་རྒྱ་ནག་གི་ལས་མི་ཚོས་བོགས་མ་ལེན་ཏེ་བརྒྱབ་པ་ཞིག་ཡིན་པ་སོང་ཙང་སྤོག་རའི་རྒྱལ་སྤྱིའི་གནམ་ཐང་དེར་བོད་ཀྱི་རྒྱལ་ས་ལྷ་ས་དང་ཁྲེང་ཏུའུ་ཀོང་ཀྲོའུ་བཅས་ནས་ཐད་ཀར་འགྲུལ་སྐྱེལ་གནམ་གྲུ་མངགས་གཏོང་ཡོང་བའི་རེ་སྐུལ་ཞུས་པ་དང་སྦྲགས། རྒྱལ་སྤྱིའི་རང་བཞིན་ལྡན་པའི་གནམ་ཐང་ཞིག་ཏུ་འགྱུར་དགོས་པའི་རེ་སྐུལ་ཡང་གནང་ཡོད་འདུག་བོད་རང་སྐྱོང་ལྗོངས་ཀྱི་དཔོན་རིགས་དེ་དག་གིས་གོང་ཞུས་བོད་ཀྱི་ས་ཁུལ་ཁག་ནས་ཐད་ཀར་གནམ་གྲུ་གཏོང་ཐུབ་རྒྱུ་ཡོད་མེད་ཐོག་དང་ཐོག་ཞིབ་འཇུག་བྱེད་མཁན་རུ་ཁག་ཞིག་མངགས་གཏོང་བྱ་རྒྱུའི་ཁས་ལེན་བྱས་ཡོད་པ་རེད། བལ་བོའི་དཔོན་རིགས་ཚོས་རེ་བ་བྱས་པ་ནང་ལྟར་གལ་སྲིད་སྤོག་རའི་ནང་ཡོད་རྒྱལ་སྤྱིའི་གནམ་ཐང་དེར་ཉིན་ལྟར་རྒྱ་ནག་གི་གྲོང་ཁྱེར་ཁག་ནས་འགྲུལ་སྐྱེལ་གནམ་གྲུ་མངགས་གཏོང་ཐུབ་པ་ཡིན་ཚེ་བལ་ཡུལ་ལ་དཀའ་ངལ་འཕྲད་ཀྱི་མེད་པ་དང་ཁོ་ཚོར་རྒྱ་ནག་གི་ཕྱོགས་ནས་འཕྲོད་བསྟེན་ལས་འཆར་ཐོག་ལ་ཡང་རོགས་རམ་བྱ་རྒྱུའི་ཁས་ལེན་ཐོབ་བྱུང་ཞེས་འགྲེལ་བརྗོད་བྱེད་ཀྱི་ཡོད་འདུག་ཅིང། བལ་ཡུལ་གྱི་གན་ད་ཀི་ཞིང་ཆེན་དང་བོད་ཀྱི་ས་ཁུལ་ཁག་གི་དབར་ས་འབྲེལ་ཡོད་པའི་ཆ་ནས་ས་ཁུལ་དེ་དག་རྒྱ་ནག་གཞུང་གིས་གལ་ཆེ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པའི་ཆ་ནས་འཕྲོད་བསྟེན་ལས་འཆར་ཐོག་ལ་ཡང་བལ་ཡུལ་ལ་རོགས་རམ་བྱེད་རྒྱུའི་རེ་བ་བཅང་གི་ཡོད་པ་རེད། བོད་རང་སྐྱོང་ལྗོངས་ཟེར་བའི་ངོ་ཚབ་ཚོགས་ཆུང་དེ་དག་གིས་བལ་ཡུལ་གྱི་རྒྱལ་ས་ཀཏ་མན་ཌུའི་ནང་བལ་བོའི་སྲིད་བློན་གྱིས་གཙོས་པའི་གནད་ཡོད་དཔོན་རིགས་ཁག་ལ་མཇལ་འཕྲད་གནང་ཡོད་འདུག་ཅིང་དང་ཐོག་མཛད་འཆར་ཁག་གི་ནང་བལ་ཡུལ་གྱི་སྲིད་འཛིན་དང་མཇལ་འཕྲད་ཞུ་རྒྱུའི་འཆར་གཞི་མེད་འདུག་ན་ཡང་བལ་ཡུལ་གྱི་ཕྱི་འབྲེལ་ལས་ཁང་གི་ནན་སྐུལ་འོག་སྲིད་འཛིན་རཱམ་ཆན་དཱ་པོ་ཌེལ་གྱིས་ཁོང་ཚོར་མཇལ་འཕྲད་གནང་ཡོད་འདུག། གྲོང་ཁྱེར་སྤོག་ར་ཆགས་ཡོད་ཞིང་ཆེན་གན་ད་ཀི་ཡི་སྤྱི་ཁྱབ་སྐུ་ཞབས་རཱཇ་པན་ཌེ་དང་མཇལ་འཕྲད་གྲོས་མོལ་བྱུང་པའི་སྐབས་སུ་རྒྱ་ནག་གི་ངོ་ཚབ་པ་ཚོས་བོད་དང་བལ་ཡུལ་གཉིས་ཀྱི་བར་འདས་པའི་ལོ་མང་རིང་སྒོ་བརྒྱབ་པ་ཀོ་ར་ལ་ཟེར་བའི་ས་མཚམས་དེ་སྒོ་ཕྱེ་རྒྱུ་ཡིན་པའི་སྐོར་དང། དེ་བཞིན་སྐུ་ཞབས་པན་ཌེ་བོད་ལ་འཚམས་འདྲི་ཕེབས་རྒྱུའི་གདན་ཞུ་ཡང་ཕུལ་བ་སོགས་ཀྱི་སྒོ་ནས། བལ་ཡུལ་ནང་སྲིད་འཛིན་ཞི་ཅིན་ཕིང་གི་རྒྱུད་གཅིག་ལམ་གཅིག་ཟེར་བའི་ལས་འཆར་ཁག་བོད་ཀྱི་ས་ཁུལ་ཁག་ནས་སྤེལ་རྒྱུ་དེ་སྟབས་བདེ་བ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། རྒྱ་ནག་གི་ངོ་ཚབ་དཔོན་རིགས་ཁག་ཉིན་མ་བཞིའི་རིང་བལ་ཡུལ་གྱི་དཔོན་རིགས་ཁག་དང་མཇལ་འཕྲད་གྲོས་མོལ་བྱུང་བའི་རྗེས་སུ་དེ་རིང་གཟའ་ཉི་མའི་ཉིན་རྒྱ་གར་གྱི་ལྷོ་ཕྱོགས་ཁྱིམ་མཚེས་ཡུལ་གྲུ་ཤེ་རི་ལང་ཀར་ཐོན་ཡོད་འདུག།